ངོ་སྤྲོད་དང་རྒྱང་སྲིང་བྱེད་ཀྱི་ཡིན། གསན་པ་པོ་རྣམ་པ་ཚོ་ཐེངས་འདིའི་ལས་རིམ་ཁག་གི་ཐོག་མར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨི་སི་ཐོ་ནི་ཡའི་གྲོས་ཚོགས་སུ་འཚམས་གཟིགས་གནང་བ་དང་རྒྱ་ནག་གཞུང་གིས་ཡུལ་དེའི་གྲོས་ཚོགས་འཐུས་མི་རྣམས་ལ་སྐྱོན་བརྗོད་བྱས་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ནིའུ་ཡོག་གྲོང་ཁྱེར་ནས་བཏང་བའི་གནས་ཚུལ་ནང། ཉེ་ཆར་བོད་ལྗོངས་སློབ་གྲྭ་ཆེན་མོའི་སློབ་མ་ཚེ་སྒྲོན་ཉེན་རྟོག་པའི་བཙན་ཁྲིད་འོག་འདས་གྲོངས་སུ་གྱུར་ཡོད་པར། གདུང་སེམས་མཉམ་བསྐྱེད་ཀྱི་ཆེད་དུ། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ས་གནས་བུད་མེད་ཚོགས་པས། མཆོད་འབུལ་སྨོན་ལམ་ཞིག་འཚོགས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཡོད་དོ། མཐར། ལྕགས་མོ་མཚོས་གཙོ་སྐྱོང་གནང་བའི་རང་དབང་གླེང་སྟེགས་ཞེས་པའི་ཆེད་སྒྲིག་ལེ་ཚན་ཞིག་དང་བཅས།

སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡོ་རོབ་བྱང་མའི་རྒྱལ་ཁབ་ཁག་ཅིག་དང་དབྱིན་ཡུལ་བཅས་སུ་ཕྱོགས་ཕེབས་འཚམས་གཟིགས་འགོ་ཚུགས་གནང་ཡོད་པ་དང་ཚེས་ཉེར་རྩ་ལྔ་ཉིན་བྷལ་ཊིག་མངའ་ཁུལ་གྱི་ཨི་སི་ཐོ་ནི་ཡའི་ཡུལ་དུ་ཕྱོགས་ཕེབས་གནང་བ་ནི་སྲིད་སྐྱོང་གི་ཐུགས་འགན་བཞེས་རྗེས་ཕྱོགས་ཕེབས་དང་པོ་དེ་ཆགས་ཡོད་ལ། ཕྱི་ཚེས་ཉེར་རྩ་ལྔ་ཉིན་ཨི་སི་ཐོ་ནི་ཡའི་གྲོས་ཚོགས་སུ་བོད་ཀྱི་ཁྲིམས་མཐུན་གནས་བབ་ཐོག་ལ་ཉན་ཞིབ་ཚོགས་འདུའི་ཐོག་སྙན་སེང་གནང་ཡོད་པ་མ་ཟད་ཨི་སི་ཐོ་ནི་ཡའི་གྲོས་ཚོགས་ཀྱི་ཚོགས་གཙོ་ལོ་རི་ཧུ་སར་མཆོག་དང་མཇལ་འཕྲད་གནང་ཡོད་པ་ལྟར་རྒྱ་ནག་གཞུང་གིས་དེར་འདོད་བློ་མ་ཚིམ་པར་སྐྱོན་བརྗོད་བྱས་འདུག། དེ་ཡང་སྲིད་སྐྱོང་མཆོག་གིས་ཨིས་ཐོ་ནི་ཡའི་གྲོས་ཚོགས་སུ་འཚམས་གཟིགས་གནང་སྟེ་གྲོས་ཚོགས་ཀྱི་ཚོགས་གཙོས་དབུས་འཐུས་མི་མང་པོར་མཇལ་ཁ་གནང་བར། ཨིས་ཐོ་ནི་ཡའི་ནང་ཡོད་པའི་རྒྱ་ནག་གཞུང་ཚབ་ལས་ཁུངས་ཀྱིས་བཙན་བྱོལ་བོད་གཞུང་ཟེར་བ་ནི་ཆབ་སྲིད་དང་ཁ་བྲལ་རུ་ཁག་ཅིག་ཡིན་པ་དང་རྒྱ་ནག་གི་རྩ་ཁྲིམས་དང་ཁྲིམས་ལུགས་ལས་འགལ་འཛོལ་དུ་གྱུར་བའི་ཁྲིམས་འགལ་གྱི་ཚོགས་པ་ཞིག་རེད་ཅེས་སྐྱོན་བརྗོད་བྱས་ཏེ།

རྒྱ་ནག་གཞུང་གིས་བོད་ལ་བདེ་སྐྱིད་ཡོད་ཡོད་ཅེས་བཤད་པ་ཙམ་མིན་པར་རྒྱལ་སྤྱིའི་རང་དབང་ལྡན་པའི་གསར་འགོད་པ་དང་ཉམས་ཞིབ་པ་སོགས་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་བོད་ནང་རྟོག་ཞིབ་ཏུ་བསྐྱོད་དགོས་པའི་དགོས་འདུན་བཏོན་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉེར་བཞི་ལོར་ཟླ་དང་པོའི་ཚེས་ཉེར་རྩ་གསུམ་ཉིན་སུད་སི་གྲོང་ཁྱེར་ཇི་ནེ་ཝར། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་དེ་གནང་སྐབས་རྒྱལ་ཁབ་ཉི་ཤུ་ལྷག་གིས་བོད་དང་འབྲེལ་བའི་དོན་ཚན་ཉེར་རྩ་ལྔ་རྒྱབ་གཉེར་གནང་ཡོད་ཀྱང་དེ་ནི་ཉིས་སྟོང་བཅོ་བརྒྱད་ལོའི་བསྐྱར་ཞིབ་ཐེངས་གསུམ་པ་དང་བསྡུར་ན་ལྡབ་གཅིག་ལྷག་གིས་མང་བ་ཕྱིན་ཡོད་པ་མ་ཟད་གནད་དོན་དབྱེ་ཞིབ་པ་ཚོས་དེ་ནི་འཛམ་གླིང་གི་རང་དབང་ལྡན་པའི་རྒྱལ་ཁབ་ཁྲོད་བོད་དོན་ལ་དོ་སྣང་དང་རྒྱབ་སྐྱོར་བྱེད་མཁན་ཇེ་མང་དུ་འགྲོ་བཞིན་པའི་ཁ་བའི་ལག་གཡུག་གི་དཔེ་མཚོན་ཞིག་ལ་ངོས་འཛིན་བྱས་ཡོད་སྐད། འོན་ཀྱང་རྒྱ་ནག་གཞུང་གིས་ཐེངས་འདིའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་དུས་བཀག་ཉན་ཞིབ་ཐོག་བོད་དང་འབྲེལ་བའི་གླེང་སློང་གནང་བའི་གནད་དོན་མང་པོ་ཞིག་ཀྱོག་བཤད་ཡིན་ལུགས་སྐྱོན་བརྗོད་བྱས་འདུག་དེ་ཡང་སྤྱི་ཟླ་དང་པོའི་ཚེས་ཉེར་རྩ་བཞི་ཉིན་རྒྱ་ནག་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་གཙོའི་མཚན་ཐོག་ཏུ་བཏང་བའི་ཡི་གེ་ནང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་ཟེར་བ་སོགས་ཀྱིས་བོད་ནང་ཆོས་ལུགས་ལ་དམ་དྲག་དང་སྐད་ཡིག་ཉམས་ཉེས་བཏང་བ་དེ་བཞིན་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་བཙུགས་ཡོད་ལུགས་བརྗོད་པ་དེ་དག་ནི་ཀྱོག་བཤད་ཡིན་པ་མ་ཟད་འཛམ་གླིང་གི་རྒྱལ་ཁབ་གཞན་དག་གིས་ཀྱང་དེ་དག་ལུང་འདྲེན་གྱིས་རྒྱ་ནག་ལ་ཕར་རྒོལ་དང་ཆབ་སྲིད་ཀྱི་ངོ་བོར་བེད་སྤྱོད་བྱེད་བཞིན་ཡོད་ལུགས་བརྗོད་དེ་དོན་དངོས་ཐོག་བོད་ལ་བདེ་སྐྱིད་དང་སྤྱི་ཚོགས་བདེ་འཇགས་ཞི་བདེ་སོགས་ཡོད་ལུགས་བརྗོད་ཡོད་གི། དེའི་ཐད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོའི་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ལ་བདེ་སྐྱིད་དང་རང་དབང་འདྲ་མཉམ་སོགས་ཡོད་ཚུལ་བཤད་པ་ཙམ་གྱིས་འགྲིག་ཐབས་མེད་པར་རྒྱལ་སྤྱིའི་རང་དབང་ལྡན་པའི་གསར་འགོད་པ་དང་ཉམས་ཞིབ་པ་ཚོ་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་བོད་ནང་རྟོག་ཞིབ་ཏུ་བསྐྱོད་དགོས་པ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད་གི་རྒྱ་ནག་གཞུང་གིས་བོད་ས་ཡོངས་རྫོགས་དབང་བསྒྱུར་བྱས་པའི་རྗེས་སུ་བོད་ཀྱི་ཆོས་དང་རིག་གཞུང་འབྲེལ་བའི་སློབ་གཉེར་བྱེད་སའི་དགོན་སྡེ་ཁག་དྲུག་སྟོང་ལྷག་གཏོར་བཤིག་བཏང་ཡོད་པ་དེར་ལོ་རྒྱུས་སྟེང་གསལ་བོ་ཡོད་ལ་བོད་ནང་ཆུ་མཛོད་དང་གཏེར་ཁ་སྔོག་འདོན་སོགས་གཞི་རྒྱ་ཆེན་པོ་སྤེལ་ནས་རང་བྱུང་གི་གོད་ཆག་སོགས་བོད་མཐོ་སྒང་ཁོར་ཡུག་ལ་གནོད་འཚེ་ཆེན་པོ་གཏོང་བཞིན་ཡོད་ཀྱང་ད་བར་དུ་བོད་ནང་དུ་ཁྱོན་བསྡོམས་པའི་བོད་མི་བརྒྱ་དང་ལྔ་བཅུ་ལྷག་གིས་རྒྱ་ནག་གཞུང་ལ་ངོ་རྒོལ་གྱིས་རང་ལུས་མེར་བསྲེགས་བཏང་ཡོད་པ་རེད། ད་དུང་ཚེས་ཉི་ཤུ་རྩ་བཞི་ཉིན་རྒྱ་ནག་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ལ་བཏང་བའི་ཡི་གེ་དེའི་ནང་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོ་དང་བོད་ལྗོངས་སློབ་གྲྭ་ཆེན་མོ་མཚོ་སྔོན་མི་རིགས་སློབ་གྲྭ་ཆེན་མོ་ཀྲུང་གོ་བོད་བརྒྱུད་མཐོ་རིམ་ནང་བསྟན་སློབ་གླིང་ཚུད་པའི་བོད་པའི་བདེ་དོན་དང་འབྲེལ་བའི་ཚོགས་སྡེ་ཁག་དང་ཤེས་ཡོན་སྡེ་ཚན་བདུན་ཅུ་དོན་གསུམ་ཐུན་མོང་གིས་ཡི་གེ་བཏང་ཡོད་ཚུལ་བརྗོད་དེ་བོད་ཀྱི་བདེ་འཇགས་དང་སྤྱི་ཚོགས་ཡར་རྒྱས་དེ་བཞིན་འགྲོ་བ་མིའི་ཐོབ་ཐང་སོགས་ཀྱི་གནས་སྟངས་ཐད་ཡར་རྒྱས་ཕྱིན་ཡོད་ཚུལ་བརྗོད་འདུག། འོན་ཀྱང་རྒྱ་ནག་གཞུང་གིས་ལུང་འདྲེན་བྱས་པའི་བོད་ནང་བོད་མིའི་བདེ་སྡུག་དང་འབྲེལ་བའི་ཚོགས་སྡེ་ཁག་དེ་དག་ལ་བོད་ནང་དངོས་ཡོད་གནས་སྟངས་འགྲེལ་བརྗོད་བྱེད་པའི་རང་དབང་མེད་པ་སྤྱི་ཚོགས་རིག་པའི་འབུམ་རམས་པ་རྒྱལ་ལོ་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཤིང།
ད་འོག་ན་སློབ་གྲྭ་དང་ལས་ཁུངས་མང་པོ་མང་པོ་དེ་ཁོ་གི་གཅིག་ལིས་ཏི་བྱས་བཞག་རྒྱུ་རེད། ད་ཁོ་རང་ཚོ་གི་རང་ཚབ་བྱས་ནས་མར་བྲིས་བཞག་རྒྱུ་རེད་མ་གཏོགས་དེ་ལས་ཁུངས་དེ་ཆ་ཚང་གི་དེ་འདྲ་ཞིག་གོ་གི་ར་ཡོད་མ་རེད་ཤེས་གི་ར་མ་རེད། འདི་ཁོ་རང་ཚོ་གི་བོད་ཀྱི་དོན་རྒྱ་གི་དེའི་ཐུང་ཀྲན་པུའུ་རེད་དང་དེའི་འགྲོ་བ་མིའི་ཐོབ་ཐང་གི་དེའི་ཚོགས་པ་ཞིག་རེད་ཁོ་རང་ཚོ་གིས་འབྲི་རྒྱུ་རེད་མ་གཏོགས་ལས་ཁུངས་དེ་འདྲ་མང་པོ་གི་འདི་ནང་ག་རེ་བཤད་ཡོད་པ་དེ་ཤེས་གི་ཡོད་ཀྱི་མ་རེད་བསམ་གི་འདུག། བོད་མིའི་ཚོགས་སྡེ་ཁག་དེ་དག་གི་མིང་ཐོག་ནས་མཉམ་འབྲེལ་རྒྱལ་ཚོགས་ལ་ཡི་གེ་དེ་འདྲ་ཞིག་བཏང་ཡོད་པ་དོ་བདག་ཁོང་ཚོས་ཀྱང་ཧ་ལམ་ཤེས་རྟོགས་མེད་པ་ལྟ་བུ་ཡིན་ཞེས་འགྲེལ་བརྗོད་གནང་ཡོད་གི།

ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་བུད་མེད་ཚོགས་པས་གོ་སྒྲིག་ཞུས་ཏེ། ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ཉིན་གྱི་དགོང་དྲོའི་ཆུ་ཚོད་དྲུག་པ་ནས་བརྒྱད་པ་བར། ནིའུ་ཡོག་ཏུ་ཡོད་པའི་ཀརྨ་པ་སྲི་ཞུ་ཚོགས་པའི་ཚོགས་ཁང་དུ་མཆོད་འབུལ་སྨོན་ལམ་ཞིག་འཚོགས་ནས། ཉེ་བའི་ཆར་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཚེ་སྒྲོན་ཞུ་བ་ཞིག་སྙེ་མོ་རྫོང་དང། རུ་མཚོ་གྲོང་ཚོའི་ཉེན་རྟོག་པས་བཙན་འཁྲིད་བྱས་ནས་འདས་གྲོངས་སུ་ཕྱིན་ཡོད་ཀྱང། སློབ་མ་ཚེ་སྒྲོན་གྱི་ཕུང་པོ་ནང་མི་ལ་རྩིས་སྤྲོད་བྱས་མེད་པའི་གནས་ཚུལ་ཐོན་ཡོད་པ་དང། དེ་ལ་གདུང་སེམས་མཉམ་སྐྱེད་ཀྱི་ཆེད་དུ་མཆོད་འབུལ་སྨོན་ལམ་འདི་གོ་སྒྲིག་བྱས་ཡོད་པའི་སྐོར་ལ། ས་གནས་བུད་མེད་ཚོགས་པའི་དྲུང་ཆེ། བཀྲ་ཤིས་དཔལ་མོ་ལགས་ཀྱིས་འགྲེལ་བརྗོད་བྱས་ཡོད། ཨ་ནི། ད་ལྟ་ཉན་བྱ་མི་མང་མང་ཆེ་འདི་མཁྱེན་གསལ་རེད། ད་ལྟ་ཁ་སང་ཉེ་ཆར་བ་བོད་ནང་ལ་གནས་ཚུལ་བྱུང་བ་ནང་བཞིན་གྱི་བོད་ལྗོངས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་ནང་གི་སློབ་མ་ཚེ་སྒྲོན་ལགས་རྒྱ་ནག་གཞུང་གིས་འཛིན་བཟུང་བྱས་བཞག་ཨ་ནི་འཛིན་བཟུང་བྱས་པ་མ་ཚད་མོ་རང་གྲོངས་བཞག་ཨ་ནི་ཕུང་པོ་དེ་ཡང་ནང་མི་ལ་མ་སྤྲད་ཡས། སྦྱར་བའི་ཨ་ནི་ཡིན་ནས་དེ་འདྲ་འདྲ་བའི་ཡིད་སྐྱོ་བའི་གནས་ཚུལ་བྱུང་ཡོད་ཙང་དམ་པ་ཁོ་རང་གི་ནང་མི་ལ་ཡང་གདུང་སེམས་མཉམ་བསྐྱེད་དང། ང་རང་ཚོ་དེ་འདྲ་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་རང་སྲོག་བློས་བཏང་མཁན་གྱི་དཔའ་བོ་དང་དཔའ་མོ་གྱི་ཆེད་དུ་ཨ་ནི་ད་ལྟ་ནིའུ་ཡོག་ནིའུ་ཇེར་སི་བོད་མི་ལྷན་ཚོགས་ཀྱི་གཞོན་སྡོད་སྨོན་ལམ་གྱི་གྲ་སྒྲིག་ཞིག་རེད། གདུང་སེམས་མཉམ་སྐྱེད་ཀྱི་མཆོད་འབུལ་སྨོན་ལམ་གྱི་ཉིན་ས་གནས་བུད་མེད་ཚོགས་པས་ཁྱབ་བསྒྲགས་ཤིག་གནང་པའི་ནང། ཉེ་བའི་ཆར་བོད་ལྗོངས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་ཕྲུག་ཚེ་སྒྲོན་ལགས། འདས་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་ཉིན། རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བྱས་ཏེ། ཉེན་རྟོག་པའི་ལྟ་རྟོག་འོག་སྡུག་སྦྱོང་མནར་གཅོད་ཚད་མེད་བཏང་སྟེ། ཉེ་བའི་ཆར་འདས་གྲོངས་སུ་ཕྱིན་ཡོད་པ་ཁོང་གི་ནང་མི་དང། མི་མང་ལ་ཁྱབ་བསྒྲགས་བྱས་ཡོད་པ་ལྟར། མོའི་ནང་མི་ཚོས་ཞིབ་ཕྲའི་གནས་ཚུལ་དགོས་འདུན་བཏོན་པ་དང། མོའི་ཕུང་པོ་ཕྱིར་ནང་མི་རྩིས་སྤྲོད་དགོས་ལུགས་ཀྱི་རེ་འདུན་བཏོན་ཡོད་ཀྱང་ལན་འདེབས་བྱས་མེད་པས། རྒྱ་ནག་གཞུང་གིས་བོད་མི་རིགས་རྩ་མེད་གཏོང་པའི་ལས་ཀ་མུ་མཐུད་བྱེད་བཞིན་པར་སྐྱོན་བརྗོད་བྱས་འདུག།
ཨ་ནི་ད་ད་ལྟ་གི་ང་ཚོ་བཙན་བྱོལ་ནང་ལ་ཡོད་པའི་བོད་མི་གིས་ང་ཚོ་འགན་དེ་ཁོ་ཚོ་གི་བྱས་པ་དེ་ང་ཚོ་གི་འཛམ་གླིང་ལ་ཁྱབ་བསྒྲགས་བྱེད་ཡ་དང་མི་མང་གཞན་དག་ང་ཚོ་གི་ཧ་གོ་གོ་བ་རེད་དེ་ག་རང་ནང་བཞིན་མི་གཞན་དག་འཛམ་གླིང་གི་ཕྱི་རྒྱལ་མི་དང་ག་པར་ཡིན་ནའི་ང་ཚོས་ཁྱབ་བསྒྲགས་བྱེད་ཡ་དེ་ང་ཚོས་ཀྱི་འགན་ཞིག་བྱས། སྔོན་མ་འདྲ་བོ་མ་སྔོན་མ་དང་མ་འདྲ་བ་སྔོན་མ་སྔོན་མ། དེ་རིང་དེང་སང་གི་སློབ་སྦྱོང་དང་ཨ་ནི་ནུས་པ། འདྲ་མི་འདྲ་ཐོག་ནས་ང་ཚོས་ཕྱི་གསལ་ནང་གསལ་ཐོག་ནས་ཕར་ལ། བོད་ནང་ལ་འཛིན་བཟུང་དང། བཙན་གནོན་ག་རེ་བྱུང་བ་དེ་ང་ཚོས་ཀྱི་ཁྱབ་བསྒྲགས་བྱེད་ཡ་དེ་ང་ཚོའི་འགན་ལེན་རེད། ང་ཚོ་དེ་ག་རང་མུ་མཐུད་ནས་བྱེད་དང་བྱེད་བཞིན་པ་རེད།

རི་ཚོ་གྲོང་ཚོའི་ས་གནས་ཉེན་རྟོག་པས་བཙན་འཁྲིད་བྱས་རྗེས་ཉིན་གྲངས་མང་བོར་གོ་ཐོས་བྱུང་མེད་ཀྱང། ཕྱི་ཟླ་དང་པོའི་ཚེས་བཅོ་ལྔའི་ཉིན་བུ་མོའི་ཁྱིམ་ཚང་ལ། ཁོང་མོ་རྫོང་མི་དམངས་སྨན་ཁང་དུ་འདས་གྲོངས་སུ་གྱུར་ཡོད་པའི་གནས་ཚུལ་འབྱོར་ཞིང། མོའི་ཕ་མ་དང་སྤུན་མཆེད་རྣམས་ཀྱིས་ས་གནས་ཉེན་རྟོག་ཁང་དུ་ཕྱིན་ཏེ་འདྲི་རྩད་བྱེད་སྐབས། ཉེན་རྟོག་པས་འདས་པའི་ལོ་གཅིག་གི་རིང་ཚེ་སྒྲོན་ལ་ཞིབ་འཇུག་བྱས་ནས་འཛིན་བཟུང་དང། གནད་དོན་མང་བོ་ཞིག་གི་ཐད་ནས་ཐག་གཅོད་བྱས་པ་ཞིག་རེད་ཅེས་ཁ་གསལ་གང་ཡང་འགྲེལ་བརྗོད་བྱས་མེད་པ་མ་ཟད། ནང་མིས་ཕུང་བོ་སྤྲོད་རོགས་ཞེས་རེ་སྐུལ་བྱས་ཡོད་ཀྱང། ཕུང་བོ་ནང་མི་རྩིས་སྤྲོད་བྱས་མེད་པ་དང། བུ་མོ་ཚེ་སྒྲོན་ལགས་བོད་ལྗོངས་མི་རིགས་སློབ་གྲྭ་ཆེན་མོའི་ལོ་རིམ་གཉིས་པའི་སློབ་མ་ཞིག་ཡིན་པ་དང། དུས་རྒྱུན་དུ་སློབ་སྦྱོང་ལེགས་པོ་ཡོད་པ་དང། དབྱར་ཁའི་གུང་སེང་སྐབས་སུ་སློབ་ཕྲུག་མང་བོ་གཟབ་ཁྲིད་དང་རོགས་རམ་གནང་མཁན་ཞིག་ཡིན་པ་བཅས་ཀྱི་གནས་ཚུལ་ཐོན་ཡོད་པ་རེད། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་མགོ་ལོག་སྦྱིན་པ་ཡིན།
གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ང་སྟག་ལྷ་རྒྱལ་ཡིན། ད་གཞུག་ནས་མུ་མཐུད་ནས་གསན་རྒྱུ་བྱེད་ཀྱི། ཐེ་ཝན་མཚོ་གླིང་གི་མཐའ་འཁོར་དུ་རྒྱ་ནག་གི་དམག་མིའི་གནམ་གྲུ་སུམ་ཅུ་སོ་གསུམ་སྐོར་སྐྱོད་བྱ་བཞིན་པ་ཐེ་ཝན་གྱིས་ཤེས་རྟོགས་བྱུང་འདུག་དེ་ཡང་ཧྥ་རན་སི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང་དུ་ཐེ་ཝན་མཚོ་གླིང་གི་མཐའ་འཁོར་དུ་འདས་པའི་ཆུ་ཚོད་ཉི་ཤུ་རྩ་བཞིའི་རིང་རྒྱ་ནག་གི་དམག་མིའི་གནམ་གྲུ་སུམ་ཅུ་ལྷག་ཡོད་པ་ཤེས་རྟོགས་བྱུང་ཡོད་ལུགས་ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་རེས་གཟའ་སྤེན་པའི་ཉིན་གསུངས་ཡོད་གི་འདི་ནི་ཐེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་དང་གྲོས་ཚོགས་ཀྱི་འོས་བསྡུ་གྲུབ་པའི་རྗེས་ཐེ་ཝན་གྱི་མཐའ་འཁོར་དུ་རྒྱ་ནག་གི་དམག་མིའི་གནམ་གྲུ་ཡོང་བ་མང་ཤོས་དེ་རེད། རྒྱ་ནག་གི་དམག་གི་གནམ་གྲུ་སུམ་ཅུ་སོ་གསུམ་ཡོང་བའི་ནང་ནས་བཅུ་གསུམ་གྱིས་ས་ཐིག་བརྒལ་ནས་ཐེ་ཝན་གྱི་མཁའ་ཁུལ་དུ་འཕུར་སྐྱོད་བྱས་ཡོད་པ་ཐེ་ཝན་གྱི་རྒྱལ་ནང་བདེ་སྲུང་ལྷན་ཁང་གིས་ཤེས་རྟོགས་བྱུང་བ་སྤྱི་སྒྲོག་ཅིག་སྤེལ་བའི་ནང་དུ་གསུངས་ཡོད་གི། ཐེ་ཝན་གྱིས་འཕྲལ་དུ་མཚོ་དམག་དང་མཚོ་ཁའི་མེ་ཤུགས་འཕུར་མདའ་ལ་ཡ་ལན་སྤྲོད་རྒྱུའི་གྲ་སྒྲིག་བྱེད་དགོས་པའི་བཀའ་བཀོད་བཏང་ཡོད་པ་རེད། དེ་བཞིན་རྒྱ་ནག་གི་ལྒང་ཕུག་ཆེན་པོ་དེ་འདྲ་ཡང་ཐེ་ཝན་གྱི་ཚོར་བ་རྣོ་བའི་ས་ཁུལ་གྱི་བར་སྣང་དུ་འཕུར་སྐྱོད་བྱ་བཞིན་པ་ཡང་ཤེས་རྟོགས་བྱུང་འདུག་རྒྱ་ནག་གི་དྲག་ཤུགས་ལྡན་པའི་ལས་འགུལ་དེ་བཞིན་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་གཉིས་ཐེ་ཝན་དུ་བདམས་ཐོན་སྲིད་འཛིན་དང་སྲིད་འཛིན་གཞོན་པ་ལ་མཇལ་དུ་ཡོང་བའི་ཡ་ལན་དུ་རྒྱ་ནག་གིས་འཇིགས་སྐུལ་བྱས་པ་ཞིག་ཡིན་པ་རེད། རྒྱ་ནག་གིས་བདམས་ཐོན་སྲིད་འཛིན་ལེ་ཆིན་ཏེ་མཆོག་ནི་ཐེ་ཝན་རང་བཙན་ལ་འབད་བརྩོན་བྱེད་མཁན་ཞིག་ཡིན་པ་བཤད་ཀྱི་ཡོད་པ་དང་ལེ་ཆིན་ཏེ་ཁོང་ནི་མཐའ་གཉིས་སུ་མ་ལྷུང་བར་སྲིད་འཛིན་ལས་ཐོག་ཚེ་ཡིན་ཝུན་མཆོག་གིས་འཛིན་པའི་སྲིད་ཇུས་མུ་མཐུད་ནས་རྒྱུན་འཁྱོངས་བྱེད་རྒྱུ་ཡིན་པ་གསུངས་ཡོད་པ་རེད། རྒྱ་གར་དང་ཧྥ་རན་སི་ཡིས་མཉམ་ལས་བྱས་ཏེ་བདེ་སྲུང་གི་ཡོ་ཆས་ཐད་འཕུར་གནམ་གྲུ་དང་མཚོ་འོག་གི་དམག་གྲུ་སོགས་རྒྱ་གར་གྱི་དམག་མིའི་ཆེད་དང་དེ་བཞིན་མཐུན་ཕྱོགས་ཡུལ་གྲུའི་ཆེད་བཟོ་ཚོང་གནང་རྒྱུར་མོས་མཐུན་བྱུང་འདུག།

མིས་བཟོས་རིག་ནུས་གནམ་གཤིས་འགྱུར་ལྡོག་འཕྲོད་བསྟེན་དང་ཞིང་ལས་སོགས་ཀྱི་ཐོག་མཉམ་ལས་གནང་རྒྱུར་མོས་མཐུན་བྱུང་ཡོད་པ་སྤྱི་བསྒྲགས་དེའི་ནང་བཀོད་ཡོད་སྐད། འོན་ཀྱང་ཚོང་འབྲེལ་དེ་ཚོར་མ་གནས་སྒོར་མོ་ག་ཚོད་ཅིག་གཏོང་འཆར་ཡོད་མེད་ཐད་ཞིབ་ཕྲའི་གནས་ཚུལ་བཀོད་མེད་སྐད། ཧྥ་རན་སི་ནི་ར་ཤི་ཡའི་རྗེས་སུ་རྒྱ་གར་ལ་གོ་མཚོན་མང་ཤོས་ཚོང་མཁན་གྱི་རྒྱལ་ཁབ་དེ་ཡིན་པ་དང་འདས་པའི་མི་ལོ་བཅུ་ཕྲག་བཞིའི་རིང་རྒྱ་གར་གྱིས་ཧྥ་རན་སིས་བཟོས་པའི་དམག་གི་གནམ་གྲུར་བློས་འཁེལ་ཆེན་པོ་བྱ་བཞིན་པ་རེད། སྔ་ལོ་ཕྱི་ཟླ་ལྔ་བའི་རྗེས་ཧྥ་རན་སི་གི་སྲིད་འཛིན་མཱ་ཁོ་རོན་མཆོག་དང་རྒྱ་གར་གྱི་སྲིད་བློན་མོ་དྷི་རྣམ་གཉིས་ད་ལན་མཇལ་ཐེངས་ཐེངས་ལྔ་བ་དེ་རེད་ལ། ཧྥ་རན་སིའི་སྲིད་འཛིན་མཆོག་གིས་མ་འོངས་བའི་ལོ་རེར་རྒྱ་གར་གྱི་སློབ་ཕྲུག་ཁྲི་གསུམ་ཙམ་ཧྥ་རན་སིའི་ནང་སློབ་སྦྱོང་བྱ་ཆེད་ཡོང་ཐུབ་པའི་ཆ་རྐྱེན་ཞིག་བཟོ་འཆར་ཡོད་པ་གསུངས་ཡོད་གི། རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་དང་ཨ་རིའི་རྒྱལ་ཁབ་བདེ་སྲུང་སློབ་སྟོན་པ་ཇེ་ཁི་སི་ལོ་ཝན་རྣམ་གཉིས་སྦ་གསང་མེད་པར་ཞལ་སངས་པོའི་ཐོག་ནས་འཐབ་ཇུས་སོགས་ཀྱི་སྐོར་གྲོས་མོལ་དོན་དང་ལྡན་པ་བྱུང་ཡོད་ལུགས་རྒྱ་ནག་ཕྱི་འབྲེལ་ལས་ཁུངས་ཀྱིས་ཁ་སང་རེས་གཟའ་པ་སངས་ཉིན་བཤད་འདུག་ལ་ཁོང་གཉིས་ཀྱི་ལྷན་ཚོགས་འདི་བརྒྱུད་ཡུལ་གྲུ་གཉིས་ཀྱི་དབུ་ཁྲིད་བར་མུ་མཐུད་ནས་འཆར་ཅན་འབྲེལ་བ་གནང་ཐུབ་པའི་རེ་བ་གནང་གི་ཡོད་པ་རེད། དེ་ཡང་སྦེང་ཀོག་ནས་རོའི་ཏི་སི་ལས་ཁང་གིས་སྤེལ་བའི་གནས་ཚུལ་ནང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་དང་ཨ་རིའི་རྒྱལ་ཁབ་བདེ་སྲུང་སློབ་སྟོན་པ་ཇེ་ཁི་སི་ལོ་ཝན་རྣམ་གཉིས་རེས་གཟའ་པ་སངས་དང་སྤེན་པ་ཉིན་གཉིས་རིང་སྦེང་ཀོག་ཏུ་ཐུག་འཕྲད་གནང་བའི་སྐབས་སུ་དབུ་ཁྲིད་གཉིས་ཀྱིས་ཚོར་བ་རྣོ་ཞིང་གལ་འགངས་ཆེ་བའི་ཡུལ་གྲུ་གཉིས་ཀྱི་འབྲེལ་ལམ་སྐོར་དང་རྒྱ་ནག་གཙོ་འཛིན་ཞི་ཅིན་ཕིང་དང་ཨ་རིའི་སྲིད་འཛིན་ཇོ་སྦ་ཏན་རྣམ་གཉིས་རྒྱུན་གཏན་དུ་འབྲེལ་བ་གནང་ནས་ཡུལ་གྲུ་གཉིས་ཀྱི་འབྲེལ་བ་ཡར་རྒྱས་གཏོང་ཐབས་ཀྱི་འཐབ་ཇུས་སྐོར་གྲོས་མོལ་གནང་འོག་གི་ཨ་རིའི་རྒྱལ་ཁབ་བདེ་སྲུང་སློབ་སྟོན་པ་ཇེ་ཁི་སཱ་ལི་ཝན་ལགས་ཀྱིས་སྤྱིར་བཏང་རྒྱ་ནག་དང་ཨ་རི་གཉིས་འགྲན་བསྡུར་བྱེད་མུས་ཡིན་ཀྱང་རྒྱལ་ཁབ་གཉིས་ཀས་འགྲན་བསྡུར་དེ་བཞིན་ཁ་ཕྱོགས་བསྒྱུར་ནས་འཁྲུག་རྩོད་དང་གདོང་ཐུག་དེ་འདྲ་མ་ཡོང་བར་བྱ་རྒྱུ་དེ་གལ་ཆེན་པོ་ཡིན་པ་གསུངས་ཡོད་པའི་སྐོར་ཨ་རིའི་ཕོ་བྲང་དཀར་པོའི་ཕྱིར་བསྒྲགས་ཤིག་གི་ནང་སྤེལ་འོག་གི། ཇེ་ནེ་ཟེར་བའི་རིགས་རྒྱུད་ས་བོན་གྱི་བཅོས་ཐབས་དེ་ཡིས་བྱིས་པ་ལྷན་སྐྱེས་ཀྱི་རྣ་བ་འོན་པ་རྣམས་ལ་སྒྲ་གོ་ཐུབ་པའི་རེ་བའི་བཅོས་ཐབས་གསར་བ་ཞིག་བསྐྲུན་ཡོད་པ་རེད། དེའང་རིགས་རྒྱུད་ས་བོན་ནམ་ཇེ་ནེ་ཟེར་བ་དེར་བཅོས་ཐབས་བྱས་པར་ཕྲུ་གུ་ལྷན་སྐྱེས་ཀྱི་འོན་པ་འགའ་ཤས་ལ་སྒྲ་གོ་ཐུབ་པ་བྱུང་ཡོད་པ་ནི་ཚན་རིག་གི་འཕེལ་རྒྱས་ཆེན་པོ་ཞིག་ཡིན་པ་དེ་ཡིས་ལོ་ངོ་བཅུ་གྲངས་མང་བོའི་རིང་ཕྲུ་གུ་འོན་པ་སྐྱེས་པ་ཚོར་བཅོས་ཐབས་གསར་བ་ཞིག་གི་རེ་བ་བསྐྲུན་པར་བསྔགས་བརྗོད་བྱ་ཡུལ་ཞིག་ཏུ་གྱུར་འོག་གི། འཛམ་གླིང་གི་སྨན་བཅོས་རུ་ཁག་ཅིག་གིས་བཅོས་ཐབས་གསར་བ་དེའི་ཚོད་ལྟ་བྱས་པ་དེ་ནི་ད་བར་ལག་ལེན་བྱས་མྱོང་མེད་པའི་རིགས་རྒྱུད་ཀྱི་རྫས་ཀྱི་ངོ་བོར་སྒྱུར་སྟངས་བྱས་ནས་ཕྱག་ལས་གནང་བ་དེ་ཡིས་འཛམ་གླིང་ཐོག་ལྷན་སྐྱེས་ཀྱི་རྣ་བ་འོན་པར་སྐྱེས་པའི་མི་འབོར་ས་ཡ་ཉི་ཤུ་རྩ་དྲུག་ཡོད་པ་ལས་མི་གྲངས་ཉུང་ཤས་ཤིག་ལ་ནུས་པ་ཐོན་ཡོད་པ་རེད། འོན་ཀྱང་གཟའ་འཁོར་འདིའི་ནང་གི་ཚོད་ལྟའི་བཅོས་ཐབས་དེར་ལམ་ལྷོངས་ལྡན་པའི་གྲུབ་འབྲས་སོན་པར་དེའི་ཐོག་ནས་སྨན་བཅོས་ཀྱི་ལག་རྩལ་ལ་ཁ་ཕྱོགས་གསར་བའི་ཕྱོགས་སུ་མདུན་སྐྱོད་བྱས་པ་ཞིག་ཏུ་ངོས་འཛིན་གནང་འོག་གི། དེ་ནི་ཕྱི་ཟླ་དང་པོ་ཚེས་ཉི་ཤུ་རྩ་གསུམ་ཉིན་ཨ་མི་རི་ཀའི་ས་གནས་ཕི་ལི་ཌེལ་ཕི་ཡ་ནང་གི་བྱིས་པའི་སྨན་ཁང་ཞིག་གིས་ཕྲུ་གུའི་ལྷན་སྐྱེས་རྣ་བ་འོན་པའི་རིགས་རྒྱུད་ཀྱི་ས་བོན་ནམ་ཇེ་ནེ་ཟེར་བར་བཅོས་ཐབས་བྱས་ནས་ལོ་བཅུ་གཅིག་ལ་སོན་པའི་ཨེ་སམ་ཌམ་ཞེས་པའི་ཕྲུ་གུ་དེར་ལྷན་སྐྱེས་ཀྱི་རྣ་བ་འོན་པ་ཡིན་པར་དེར་ད་ཆ་ཐེངས་དང་པོར་རྣ་བས་གོ་བཞིན་ཡོད་པའི་གནས་ཚུལ་གསུངས་ཡོད་པ་རེད་ལ། གསན་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་རང་དབང་གླེང་སྟེགས་ཞེས་པའི་ལེ་ཚན་ནང་དུ། ཉེ་སྔོན་ཨ་མྱེས་ཚང་ཐུབ་བསྟན་ལགས་ཀྱི་མི་ཚེའི་ལོ་རྒྱུས་དྲན་ཐོ་སྟེ་བོད་ཀྱི་ཁམས་པ་དཔའ་བོའི་བུ་ཞེས་པའི་བོད་བསྒྱུར་དེབ་དངོས་སུ་འགྲེམས་སྤེལ་གནང་བ་དང་འབྲེལ་ནས་དཔེ་དེབ་དེའི་ནང་དོན་དང་ལོ་རྒྱུས་རིན་ཐང་སོགས་ཀྱི་ཐད་ལྕང་མོ་མཚོས་འབྲེལ་བའི་མི་སྣར་བཅར་འདྲི་ཞུས་པ་ཞིག་ལ་གསན་རོགས་གནང།

མི་ལོ་སུམ་ཅུ་སོ་བཞི་ཙམ་གྱི་རྗེས་སུ་བོད་ནང་ཕྱིན་ཏེ་ནུ་བོ་དང་ཁ་ཐུག་པ། དེ་བཞིན་རྒྱ་གར་ནང་འཚར་ལོངས་ཁྲོད་ཀྱི་བོད་མི་སྐྱབས་བཅོལ་བའི་སྐྱིད་སྡུག་དང་ནུབ་ཕྱོགས་སྤྱི་ཚོགས་ཁྲོད་ཀྱི་བོད་མིའི་འཚོ་བར་འགྱུར་ལྡོག་ག་འདྲ་བྱུང་བ་བཅས་གོ་བདེ་བའི་ཐོག་བྲིས་ཡོད། འདི་ནི་བོད་མི་སྒེར་བ་ཞིག་གི་ལོ་རྒྱུས་བརྒྱུད་བོད་ཀྱི་ཉེ་རབས་ལོ་རྒྱུས་ཀྱི་དཔང་པོ་གལ་ཆེན་ཞིག་ཀྱང་ཆགས་ཡོད་ལ། གློག་བརྙན་ནང་བཞིན་ཨ་མྱེས་ཚང་ཐུབ་བསྟན་ལགས་ཀྱི་ལོ་རྒྱུས་རེ་རེ་མིག་ལམ་དུ་འཁོར་ཡོང་གི་འདུག་དེའང་དཔེ་དེབ་འདིའི་རྩོམ་པ་པོ་ཨ་མྱེས་ཚང་ཐུབ་བསྟན་ལགས་ནས་དེབ་འདི་རྩོམ་དགོས་པའི་ཐོག་མའི་ཀུན་སློང་ནི་བུ་ཕྲུག་ཆུང་ཆུང་ཚོས་ལས་སླ་བའི་ཐོག་ནས་ལྟ་ཀློག་ཐུབ་པའི་དམིགས་ཡུལ་བཟུང་སྟེ་ཚིག་རྒྱན་ཚོགས་ཀྱིས་མ་བཅིངས་པར་ཕྲུ་གུར་སྒྲུང་བཤད་པ་ནང་བཞིན་བྲིས་ཡོད་པ་སོགས་ཀྱི་བརྒྱུད་རིམ་སྐོར་ངོ་སྤྲོད་གནང་བྱུང།

བརྟག་དགོས་ནི་ག་འདྲའི་རྒྱུན་དུ་བརྟག་དེ་ཕན་ཐོགས་རེད་བསམ་སོང། ནི་གཅིག་ནས་ད་ད་ད་མི་རབས་རྒན་པ་དེ་ཚོ་དཔེར་ན་སྤོ་བོ་རྨོ་རྨོ་དེ་ནས་པཱ་ལགས་ཨ་མ་ལགས་དེ་ཚོ་ད་མི་རབས་རྒན་བར་པ་དེ་ཚོ་བོད་ནས་འཚར་ལོངས་ག་འདྲའི་བྱུང་འདུག་ནི་རྒྱ་མི་ལ་ནི་དཀའ་ངལ་ག་འདྲའི་བྱུང་འདུག་ག་འདྲའི་བྱས་འདུག་ཚུར། བྲོས་འདུག་རྒྱ་གར་ལ་ནི་ནི་སྐྱབས་བཅོལ་བ་ལ་ནི་དཀའ་ངལ་ག་འདྲའི་བྱུང་སློབ་གྲྭ་ནང་དཀའ་ངལ་ག་འདྲའི་བྱུང་ད་དེ་ནི་མཇུག་གུ་ཕྱི་རྒྱལ་དུ་བ་ལ་ནི་འགྱུར་བ་ག་འདྲའི་ཐེབས་པ་དེ་ཚོ་ཆ་ཚང་ཞིག་འདུག་ཆེ་མཛེས་རྒྱལ་རབས་སུ་འདྲ་ཞིག་ཆགས་ནི་མི་རབས་གཞོན་པ་ལ་གཅིག་ཕན་ཐོགས་ཀྱི་རེད་བསམ་དེ་འདྲའི་འདྲ་ཞིག་བསམ་ན་ད་ནི་ད་ཆ་ཞིག་འདྲ་དེ་འདྲའི་རེད་ཨེ་ནི་ངས་སྔན་མ་ངས།

བོད་རིགས་འཇིགས་མེད་དབང་རྒྱལ་ལགས་ཀྱི་ཁོང་ཚོ་ད་མང་པོ་ཞིག་ངས་ཅིག་བྲིས་ཀྱི་ཡོད་ས་རེད་ཟེར་གྱི Draft དེ་འདྲ་ཞིག་བསྐུར་རོགས་གྱིས་ཟེར་ལབ་འདུག་ཨ་ནི་འུ་ཚོ་རྒྱ་ནང་གི་ཁོང་ཚོར་བསྟན་པ་ཁོང་ཚོར་བསྟན་དུས་ཟེར་ན་ཁོང་ཚོས་འོ་ད་དེ་སྙན་པོ་ཞིག་འདུག་དེ་ཡིན་གཅིག་མིན་གཅིག་དེབ་བཟོ་དགོས་ཀྱི་འདུག་ཟེར་ནས་ཨ་ནི་ངས་དེའི་རྗེས་ནས་ཆུ Chapter འདྲ་སོང་རྗེས་བརྒྱད་པ་ཞིག་དུས་ཚོད་བྲིས་པའི་ཁུངས་ཡིན།

ཨ་ཐ། དེ་དེ་ཨ་ཉི་སོགས་ཀྱི་གཙང་བཤད་འཇོག་གི་དེ་ནས། བོད། ཁམས་པ་པའོ་ཡོ་པོ། ཁོང་གིས་དང་པོ་ཨིན་ཇིའི་ཐོག་བྲིས་པ་རེད་དེའི་རྗེས་ལ་དེ་ནས་བོད་ཡིག་ཏུ་ཚིག་བསྒྱུར་རེད་དེ་ནས། དེབ་གཉིས་ཀ་ངའི་སར་འབྱོར་སོང་ཁ་སང་དེ་ནས། དེབ་བོད་ཡིག་ཏུ་ཡོང་རྒྱུ་དེ་ངས་མ་ངས་ཉིས་སྟོང་བཅུ་དགུ་ལོ་མགོ་རུ་ཞུས་པ་དང་ཆ་ཚང་ཞུ་དག་གཟིགས་དེ་ལྟར་ང། འདི། གྱེན་ལྡོག་ར་བ་དེ་ཚོའི་སྐོར་ལ་ཁོང་ཚོར་སེལ་ཏག་ཏག་ངེས་དེ། ང་འདི་ལ་དམིགས་བསལ་ཡིད་ཆེས་གཅིག་ག་རེ་ཐོང་དགོས་འདུག་ཟེར་ན། ཁོང་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ལོ་ལ། བལ་སྐྱེས་པ་རེད་དེ་ནི་སྐྱེས་ས་དེ་མི་ཚང་ཆུང་ཆུང་མ་རེད་ཁམས་པའི་སྐད་གྲགས་ཀྱི་བུ་གུ་རེད་དེ་ནས་སྐྱེས་ས་ཆ་ཕྲེང་གི་ཕ་ཡུལ་གྱི་སྤྱི་ཚོགས་ཁོར་ཡུག་གི་གནས་བབ་དེ་ཚོ་དངོས་གནས་མེ་ལོང་དུ་འཆར་བ་ནང་བཞིན་གྱི་འདི་ནང་ལ་གསལ་པོར་བྲིས་པར་དཀའ་དེ་དེ་གོ་མིན་ཏང་ཡོང་ནས་ད་ལྷག་པར་དུ་གུང་ཁྲན་ཏང་གི་བཙན་འཛུལ་བྱས་ནས་ཁོ་ཚོའི་ནང་གི་པཱ་ལགས་བཙོན་ཁང་ནང་འཛིན་བཟུང་ཨེ་ནས་འགོ་བཙུགས་བྱས་ནས་ད་ཕ་ཡུལ་ལུང་པའི་ནང་ལ་དཀའ་ངལ་གང་འདྲའི་བྱུང་ཡོད་མེད་ཀྱི་རྣམ་པ་དེ་ཚོ་ནི་འདི་ནང་གསལ་པོ་མཚོན་ཡོད་ད་རྗེས་མ་ཕ་ཡུལ་མ་ཆགས་ནས་ལྷ་ས་ཡར་ཁྲིད་ནས་སྤུ་གུ་ཆུང་ཆུང་དེ་ཚོ་ཡར་ཁྲིད་བྱས་ནས་ད་ཡར་ཁྲིད་ཡོད་ཨ་ནས་ཁོ་ཚོ་ཁྲིད་ནས་འགྲོ་ཚར་ཡོད་རྗེས་ལ་མ་གི་བཙོན་ཁང་ནང་བཅུག་བྱས་ནས་ད་མཐའ་མ་དེ་བཙོན་ཁང་ནང་ནས་སླད་སེང་ཁ་མ་དགེ་ཆགས་ནས་གྲོངས་སུ་ཡག་ད་མི་ཚོགས་ནང་སྦེར་ད།

དང་པོ་ཡར་བསྐྱོད་མཁན་གྱི་མི་སུ་ཡིན་པ་དེ་སོགས་དང་དེ་སོགས་ཀྱི་ལས་འགུལ་ག་རེ་སྤེལ་ཡོད་མེད་ལྷག་པར་དུ་ད་གཞོན་ནུ་ནང་ལོགས་ཡར་འཛུལ་མེད་ལ། ཚོགས་གཙོ་ཚོགས་གཞོན་དེ་སོགས་གཙོ་བོ་རེད་ཡིན་ནའང་ལས་ཀ་དངོས་གནས་བཟོ་མཁན་དེ་དྲུང་ཡིག་ནག་པོ་ཁོ་གཉིས་ཆགས་བསྡད་ཀྱི་འདུག་ཁོང་ཚོ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཞེ་བདུན་ཚེས་ཀྱི་ཟླ་བ་གཅིག་ལོའི་ཚེས་པ་འདི་ཐོ་བ་གཅིག་ལ་གཞོན་ནུ་ལྷན་ཚོགས་བཙུགས་ཡོད་ས་རེད། དེ་ནས་ཕྱི་ལོ་དེ་རང་ལ་ད་ཟས་བཅད་ངོ་རྒོལ་བསྡད་ཡག་འདུག་ད་ལས་འགུལ་བརླག་ཕྱིར་རབས་དང་རིམ་པ་མང་པོ་སྤེལ་ཀྱང་བཀའ་གཏེར་འདི་གཞོན་ནུ་ཚོགས་པ་འདི་འཐུས་ཤོར་ཡང་མི་འདོད་ཕལ་ཆེར་ཚོགས་མི་ཁྲི་གསུམ་ལྷག་ཅིག་འདུག་གལ་ཏེ་བཙན་བྱོལ་ནང་གི་གཞུང་འབྲེལ་མ་ཡིན་པའི་ཚོགས་པའི་ནང་ལ་གཏོར་ཆོས་ངེས་པ་ཆེ་ཆུང་དེ་ཆགས་ཏེ། དེའི་སྐོར་དེ་ཚོ་ཆེ་ས་ང་ཚོས་ཉེ་རབས་ཀྱི་གཞོན་ནུའི་ལོ་རྒྱུས་འདྲ་ཅིག་བལྟས་དགོས་དགོས་ཡོད་ན་ད་ལྟའི་གཞོན་ནུའི་ལོ་རྒྱུས་བལྟ་ས་དང་འདྲ་མ་སོང་ན་གལ་ཆེ་ཆུང་ཅིག་ཆགས་ཀྱི་འདུག་ལ་གཞོན་ནུ་གི་དཀའ་ལས་ཤེས་རྟོགས་ག་ལ་ལ་ཡོད་མེད་དེ་སོགས་ཡིན་དུས་ནང་ལོགས་ལ་གསལ་པོ་ཆགས་ཀྱི་འདུག། དེ་བཞིན་སློབ་དཔོན་ཆེན་མོ་བེ་རི་འཇིགས་མེད་དབང་རྒྱལ་ལགས་ནས་མུ་མཐུད་དུ་དཔེ་དེབ་འདིའི་བཀླགས་ཚོར་གསུངས་བྱུང། དེ་ནས་ཁོང་གི་མི་ཚེའི་ལོ་རྒྱུས་དེ་དུས་སུ་མ་ཀློག་འདི་སྐབས་ལ་ང་དེ་མ་ཞེ་སྡང་དང་ཀློག་པའི་རིང་ཚང་སོགས་ལ་མིག་ཆུ་གཏོང་དགོས་པ་དེ་འདྲས་ཐེངས་ཁ་ཤས་བྱས་ལ། ཚང་སོགས་ལ་ཡང་དེ་ཕྱིར་གད་མོ་བགད་དགོས་ཚང་སོགས་ཧུང་ཤོ་གས་དེ་འདྲས་མང་པོ་བྱས། འོ་ད་དེ་ཕྱུགས་དང་ར་རྒྱ་འདི་དཔེར་བཞག་ན་ང་རང་ངའི་ལས་བྱེད་འདི་ལ་ང་གཉིས་གཉིས་སུ་ཐོས་ཀྱི་ང་ཕྱི་ལོ་ཉིས་སྟོང་དང་གསུམ་གི་ལོ་ལ་དེ་འདྲས་བ་རེད། Indiana University ནང་བོད་རིག་པའི་གི་སྡེ་ཚན་གི་ནང་ལོགས་ལ་དེ Visitor Professor འགྲོ་རེད། ཨོ་དེ་འདི་སྐབས་ལ་ཁོང་གདན་ས་ཕུལ་མཁན་རེད་དམ། ཨོ་ང་ལ་བཀའ་དྲིན་ཆེན་པོ་ཡིན་ཁོ། ང་ལ་དུག་ལོག་ཡག་པོ་འཁྱེར་ཡོད་མ་རེད་དེ་ནི་དགུན་ཁ་གནམ་གཤིས་གྲང་མོ་ཞིག་རེད་ཆ། ཨོ་དེ་འདི་ཁོང་གིས་ང་ལ་ད་དུག་ལོག་དྲོན་མོ་དེ་སོགས་ང་ཁོ་རང་ཉོས་ཏེ་འཁྱེར་རེད་ད་ཁོང་ས་ཧོར་ནང་ང་ག་དུས་འགྲོ་ན་ང་དེ་རེད་སྐུ་འདེད་བྱེད་ནི་ཕུལ་མཁན་བསྡད་དགའ་མ་རེད་ཁོ་རང་ཚོ་ས་ཧོར་སོང་ནང་མི་ཁྱེད་ཀྱི་ལ་ཕུལ། ང་ལ་མཛའ་བྲལ་དུ་གྱུར་བ་ཅེས། དེ་ནས་དེའི་གདན་དེ་ངས་ཉིན་རེ་བཤད་ན་ང་ཚོ་གང་ཟག་གཅིག་གི་མི་ཚེའི་ལོ་རྒྱུས་བྲིས་པའི་གི་བརྒྱུད་ནས་ལུང་པ་གཅིག་དང་མི་རིགས་གཅིག་དང་རྒྱལ་ཁབ་གཅིག་གི་ཉེ་རབས་ལོ་རྒྱུས་གསལ་པོ་ཤེས་ཐུབ་ཡག་གི་ཧ་ཅང་གི་གལ་ཆེའི་རང་བཞིན་ལྡན་པའི་ལོ་རྒྱུས་ཀྱི་དེབ་ཐེར་ཅིག་ཆགས་འདུག་བསམ་པ་དེ་འདྲས་བཟོ་གི།

ཁོ་རང་གིས་ག་རེ་ལབ་དགོས་དང་དེབ་དེ་གཅིག་བློ་ཉེ་ས་དེ་སོགས་ལ་བཀྲམ་ཡག་གི་ཆེད་དུ་དེབ་ཉི་ཤུ་རྩ་གྲངས་ཀྱི་པར་རྒྱག་ཡ་ཡིན་ཡང་ཕོན་ཆེན་པོ་དེ་འདྲ་པར་རྒྱག་ཡ་མིན་གསུང་གི་འདུག་ངས་དེབ་དེ་གཅིག་ཀློག་པའི་སྐབས་ལ། སྤྱིར་བཏང་དེབ་དེའི་ནང་ལོགས་ལ་ད་དགྲ་བོ་རྒྱ་ནག་གིས་ང་ཚོའི་བོད་རྒྱལ་ཁབ་ལ་བཙན་འཛུལ་བྱས་པའི་བརྒྱུད་རིམ་གྱི་ནང་ལོགས་ལ་ད་རྒྱལ་ཁབ་ལ་གོད་ཆག་བྱུང་བ་དང་མཉམ་དུ་དེ་ནི་ཡུལ་སྡེ་བ་དང་དེ་ནི་ཁྱིམ་ཚང་དང་ད་མི་སྒེར་ཚང་མ་ལ་ད་གོད་ཆག་དང་དངོས་གནས་དཀའ་སྡུག་མང་པོ་ཅིག་འབྱུང་གི་བྱུང་ཡོད་རེད་ད་དེའི་ནང་ལོགས་ནས་སྤྱིར་བཏང་ཐུབ་བསྟན་ལགས་ཁོ་རང་གི་མི་ཚང་ཨ་མྱེས་ཚང་དེ་སྤྱིར་བཏང་ཕ་ཡུལ་ལ་ཞིང་པ་གི་མི་ཚང

བོད་རྒྱལ་ཁབ་དང་བོད་མི་མང་གི་ད་གོད་ཆག་གི་ཟུར་མང་པོ་ཅིག་དེའི་ནང་ལོགས་ལ་མཐོང་ཡ་ཡོད་ཀྱི་ཆ་ནས་དེ་ནས་དེབ་དེ་འཐབ་རྩོད་ཀྱི་ངོས་ནས་དང་མ་འོངས་པའི་བུ་རབས་ཚ་རྒྱུད་ལ་ད་དེབ་དེ་ངའི་ངོས་ནས་རིན་ཐང་ཆེན་པོ་ཅིག་ལ་བརྩི་གི་ཡོད་དེ་བྱས་དུས་ཁོ་རང་གིས་ད་ད་ལྟ་དེབ་དེ་དངོས་སུ་དབྱིན་ཡིག་དང་བོད་ཡིག་གཉིས་ཀ་གི་ཐོག་ནས་དཔར་སྐྲུན་ཐུབ་པ་དེ་ལ་དེ་ནས་ཡི་བཀྲ་ཤིས་བདེ་ལེགས་ཞུ་ཡ་དང། དེ་ནས་དེབ་དེ་རྩ་བའི་ཆ་ནས་ཁོ་རང་གིས་དབྱིན་ཇི་གི་ཐོག་ལ་དང་པོ་བྲིས་དེ་ནས་ཁོ་རང་གི་ཚ་བོ་ཕལ་ཆེར་མིང་ལ་བློ་བཟང་ཆོས་འཕེལ་ཡིན་ས་ཡོད་དྲན་སོང་ཁོ་རང་གི་ཚ་བོ་དགེ་བཤེས་ལགས་བཅས་ཀྱིས་གང་ལྟར་བོད་ཡིག་ནང་ལ་ཚུར་བསྒྱུར་བསྒྱུར་རེད་བཞག་དེ་རྗེས་ཀྱི་ཚིག་སྦྱོར་དེ་སོགས་ཡང་ང་རང་ངོས་ནས་ཡག་པོ་འདྲ་བོ་ཅིག་མཐོང་སོང་དེ་བྱས་དུས་གང་ལྟར་དེབ་དེ་ད་གཅིག་ཀློག་ཐུབ་པ་ཡིན་ན་ཨ་ནི་བོད་པའི་ཉེ་རབས་ཀྱི་ད་ལོ་རྒྱུས་ཀྱི་ཟུར་མང་པོ་ཅིག་མཐོང་ཡ་ཡོད་པའི་སྐར་མཐོངས་འདྲ་བོ་ཅིག་མཐོང་སོང་ཞུ་ཡིན། དེབ་འདི་ནི་བོད་མི་སྒེར་བ་ཞིག་གི་ལོ་རྒྱུས་ཤོག་གུར་རེད་ལ། མི་རིགས་ཤིག་གི་འཐབ་རྩོད་དང་འཚོ་གནས་ཀྱི་དཔང་རྟགས་ཤིག་ཀྱང་རེད། དེ་ཡང་ཨ་མྱེས་ཚང་ཐུབ་བསྟན་ལགས་ཀྱིས་དཔེ་དེབ་འདི་ཡི་མགོ་བརྗོད་ནང་འདི་ལྟར་བྲིས་ཡོད། འདི་ནི་བོད་ཁམས་ཀྱི་བུ་ཆུང་ཞིག་གི་ཆུང་དུས་ཀྱི་མི་ཚེའི་ལོ་རྒྱུས་དང་འབྲེལ་བའི་དྲན་ཐོ་ཞིག་རེད། བུ་ཆུང་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་དགུ་ལོར་མའོ་ཡི་དམག་གིས་དེད་ཡོང་སྐབས་དེར་རང་གི་སྤུན་ལོ་ན་བཅུ་གཅིག་ལ་སོན་པ་དེ་དང་ལྷན་དུ་ཉེན་ཁ་ཆེ་བའི་ཧི་མ་ལ་ཡའི་རི་རྒྱུད་བརྒྱུད་ནས་རྒྱ་གར་དུ་བྲོས་པ་རེད། སྤུན་གཉིས་ནི་མངལ་སྦྲུམ་པའི་ཨ་མ་ལགས་དང་ཁ་བྲལ་བ་དང་དུས་མཚུངས་སུ་རང་གི་པཱ་ལགས་དང་བོད་ཀྱི་ཁམས་པའི་རང་དབང་འཐབ་འཛིང་པ་ཚོས་བོད་ཀྱི་རྒྱལ་ཁབ་སྲུང་ཆེད་རྒྱ་ནག་མི་དམངས་བཅིངས་འགྲོལ་དམག་ཟེར་བ་ལ་འཐབ་འཛིང་བྱས་ཡོད་པ་རེད། དེབ་འདིའི་མིང་ལ་ཁམས་པ་དཔའ་བོ་བོད་ཟེར་དོན་ནི་ཕྲན་གྱི་ཨ་ཕ་བོད་ལ་རང་བཙན་གྱི་དོན་དུ་རང་སྲོག་ཤོར་བས་ངས་རྟག་པར་ཁོང་དཔའ་བོ་ཞིག་རེད་དྲན་གྱི་ཡོད། གསན་མཁན་རྣམ་པ་དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུ་ཁྱེད་ཚོས་གསན་པར་ལྕགས་མོ་འཚོ་གིས་བཀའ་དྲིན་ཆེ་ཞུ་གི་ཡོད་ལེ་ཚན་རྗེས་མར་ང་ཚོ་སླར་ཡང་མཇལ་ཡོང་ད་བདེ་མོ་བྱོས། གསན་མཁན་རྣམ་པ་ཚོ་ད་ཞོགས་ནི་གསར་འགྱུར་སྙིང་བསྡུས་ཁ་གསོ་བྱེད་རྒྱུ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨེ་སི་ཐོ་ནི་ཡའི་གྲོས་ཚོགས་སུ་འཚམས་གཟིགས་གནང་ཡོད་པ་དང་རྒྱ་ནག་གཞུང་གིས་ཡུལ་དེའི་གྲོས་ཚོགས་འཐུས་མི་རྣམས་ལ་སྐྱོན་བརྗོད་བྱས་ཡོད་སྐོར། རྒྱ་ནག་གཞུང་གིས་བོད་ལ་བདེ་སྐྱིད་ཡོད་ལུགས་བཤད་པ་ཙམ་མིན་པར། རྒྱལ་སྤྱིའི་རང་དབང་ལྡན་པའི་གསར་འགོད་པ་དང་ཉམས་ཞིབ་པ་སོགས་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་བོད་ནང་རྟོག་ཞིབ་ཆེད་གཏོང་དགོས་ཞེས་དགོས་འདུན་གནང་སྐོར། གསན་མཁན་རྣམ་པ་ཚོ་ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཐོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་རྒྱང་སྲིང་ཞུས་ཟིན་པ་ཡིན།